རྒྱ་མཚོ་མཐའ་ལ་སྐྱེས། རྒྱ་མཚོ་མཐའ་ལ་བསྐྱལ་གང་འགྲོ་འདི་འགྲོ་མེད་ད་ག་ཚོད་ལུང་སྟོང་འཁྱམས་འགྲོ་བ་ཡིན་ཙང། ས་ཆ་སྟོང་པ་རེད་སྟོང་པ་ནང་ལ་ཉི་མ་གཅིག་ལྷ་ཡི་ཕོ་བྲང་ཡག་པོ་རིན་པོ་ཆེ་གི་ཕོ་བྲང། གཅིག་ནང་ལ་ལྷ་ཡི་བུ་མོ་བཞི། ཁོ་རང་ལ་ཡར་ཕེབས་སུ་ཡར་ཕེབས་སུ་ཞུ་ཡར་གདན་འདྲེན་ཞུ། ཞལ་ལག་ཕུལ་ལྷ་ཡི་བདུད་རྩི་ཤ་སྟག་རེད་མི་ཡི་གི་ལྟོ་ཆས་མ་རེད་ལྷ་ཡི་ཞལ་ཟས་དེ་ཚོ་ཕུལ་ནས་བུ་མོ་བཞི་པོ་དེ་གི་བསྙེན་བཀུར་ཞུ་གཡོག་བཅུག་གཅིག་གི་ཐག་ཆོད་བྱས་བསྡད་བཅུག་གི་རེད་ཨང་ཞག་པོ་གཅིག་གཉིས་བསྡད་ད་ང་འགྲོ་གི་ཡིན་བྱས་པ་རེད་ཨང། ཨ་ནི་ཡང་དེ་ལས་ལྷག་ཅིག་གི་ཁང་པ་རེད་སྔ་མ་ལས་ལྡབ་ལོག་ཡག་ག་ཅིག་གི་ནང་ལ་ལྷ་ཡི་བུ་མོ་བརྒྱད་རེ་ཞིག་གཡོག་བཅུག་འདུག་དེའི་སྟེང་དེ་ག་ནང་བཞིན་དེ་ནས་ཕྱིན་ལྷ་ཡི་བུ་མོ་བཅུ་དྲུག་ཡོད་ས་ཅིག་རེད། དེ་ནས་ཕྱིན། ཁང་བཟང་ལྷ་ཡི་བུ་མོ་སུམ་ཅུ་སོ་གཉིས་ཡོད་ས་ཅིག་གཡོག་བཅུག་འདུག་པ་གཅིག་ཐག་གཅོད་བྱས་ནས་ཕྱིན་པ་རེད། ལྷ་ཡི་བུ་མོ་བཞི་གི་བསྙེན་བཀུར་བྱེད་ཡག་དང་བརྒྱད་ཀྱི་བྱེད་ཡག་དེ་ཁོས་ཚོང་བརྒྱབ་ནས་ཀཱརྵ་པ་ཎ་བཞི་རག་པ་དེ་ཨ་མ་ལ་སྤྲད། བརྒྱད་རག་པ་དེ་ཨ་མ་ལ་སྤྲད། བཅུ་དྲུག་དེ་ཨ་མ་ལ་སྤྲད་སུམ་ཅུ་སོ་གཉིས་ཨ་མ་ལ་སྤྲད་པའི་འབྲས་བུ་རེད་ལྷ་ཡུལ་རེད་དེ་ལྷ་རེད་ལས་ཀྱིས་བསྐོས་ནས་དེ་འདྲ་གི་སྐྱིད་པོ་བྱས་བྱུང་ཡང་ཞག་པོ་མང་པོ་ཕ་མ་ལ་གཡོག་གོ་རྒྱུག་ནི་ཚོགས་བསགས་ཡག་དེ་རྒྱུ་མཚན་གཅིག་དེ་རེད་སྤྱི་བཏང་ཕ་མ་ལ་རྐྱང་གཅིག་དེ་ཟེར་རྒྱུ་ག་ཡོད་ཕ་མ་ལ་གཡོག་གོ་རྒྱུག་ནི་ཚོགས་བསགས་གི་རེད་བ་ཕ་མ་བཀའ་དྲིན་ཅན་ཡིན་ཙང་དཔེར་ན། དེ་རིང་སང་ཉིན་ཕ་མ་ལ་གཡོག་རྒྱུག་གི་ཡོག་མ་རེད་ཕ་མས་འགྲོ་སོང་ཚུར་གཏོང་ཨ་མ་ཕ་མ་ལ་མིག་མ་ལྟ་བྱེད་གི་ཡོག་རེད་དེ་ལས་འབྲས་གོ་ལོག་རེད། མ་གཏོགས་རྒྱུ་ཡིན་དངོས་གནས་ཅིག་ཕ་མ་ལ་ཞབས་ཕྱི་ཞུ་དད་གུས་ཞུ་དཔེ་ཞེ་དྲག་གི་དཔེ་གཡོག་རྒྱུག་དགོས་རེད། ཕ་མ་ལ་དཔེ་ཕ་མ་ལ་ཕྱི་ལབ་སྤྲད་རྒྱུ་ཡོད་ན་ཕ་མ་ལ་སྤྲད་པ་དང་གཅིག། ཐག་རིང་ནས་ཡོང་མཁན་འགྲུལ་པ་རྒྱུས་མེད་ལ་སྤྲད་པ་དང་གཉིས། ནད་པ་མགོན་མེད་ལ་སྤྲད་པ་གསུམ་པོ་དེ་བསོད་ནམས་ཆེ་ཤོས་ཡིན་གསུངས་ནས་བཤུལ་ལམ་ག་རེ་ཟེར། བཀའ་དྲིན་ཆེ་བའི་ཕ་མ་བཤུལ་ལམ་རིང་པོའི་འགྲུལ་པ།

མི་སྤྱི་ཚོགས་གཙོ་བོ་སྤྱི་དེ་ནི་ལྕགས་མགོ་ལ་ལྕགས་ཀྱི་འཁོར་ལོ་འཁོར་ནས་ཀླད་པ་རྦད་དེ་གཏོར་ནས་ལྕགས་ཆུར་ཆུར་ཆུར་ཆུར་ཆུར་གཏོར་ནས། ག་ཚད་གཏོར་ནས་ཟད་རྒྱུ་མེད་འཁོར་ལོ་དེ་ཡང་ཕ་ཡལ་རྒྱུ་མེད་འཁོར་ནས་འདུག་སྡུག་བསྔལ་མྱོང་བསྡད་ངེས་འབྱུང་རེད། ད་ཁོ་རང་གིས་དེ་རིག་ཙང་ཁྱོད་ག་རེ་བྱས་པ་ཁྱོད་ག་རེ་བྱས་པ་ཡིན་པ་ཟེར་དྲིས་པ་རེད་ཁོ་ལ་བསྐོར་མཁན་ནི་ཡོད་མ་རེད་ཁོ་གཅིག་པོ་རེད་ཁོ་རང་མགོ་ལ་འཁོར་ལོ་ཁོག་དེ་ཡོད་དང། ཨ་ངས་སྔན་མ་ངའི་ཨ་མའི་མགོ་ལ་འགོམ་ཡུག་ཅིག་བཏང་ཚར་སོང་དེ་གི་རྣམ་སྨིན་འབྲས་བུ་ང་དེ་མགོ་ལ་ལྕགས་འཁོར་འཁོར་བསྡད་པ་རེད་ཅེས་པ་རེད་ནི་གོ། ཨ་འོ་ད་བྱས་ཤིང་ད་ངས་ཡང་ཨ་མ་མགོ་ལ་འགོམ་ཡུག་བཏང་ནས་ཡོང་བ་ཡིན། ང་ཡང་ལས་ཀྱིས་དེད་ནས་འདིར་སླེབས་ད་ཡག་རྟགས་ཅིག་རང་མ་རེད་བསམ་དྲན་པ་དང། ན་ཁ་ནི་མ་འདྲ་གཅིག་བྱུང། གཅིག་མི་བྱས་བྱུང། དེ་བཅུ། སྟག། གཅིག་མ་བྲོས། གཅིག་མ་བྲོས། གྲོལ་བར་བཅིངས། དེ་བྱུང་བ་དག་འཁོར་ལོ་དེ་ནམ་མཁའ་ལ་ཡར་འཕགས་མེད་དུ་ཕྱིན་པ། སྒོ་མ་ཡོད་མེད་དེ། ད་འཁོར་ལོ་འདི་མ་འཕགས་ཀྱང་ཁོ་རང་མགོ་ལ་འཁོར་ལོ་མེད་དེ། ད་ཁོ་རང་ཨ་མའི་མགོ་ལ་མགོ་གཡོག་གཏོང་དུ་འདོད་ཡ་དེ་རྣམ་སྨིན་རེད། དེ་ནས་པད་ཀྱིས་འཁོར་ལོ་དེ་གའི་མ་ཕྱི་བཙབ་ནས་ཀླད་པ་བཏོན་ནས་འཁོར་ལོའི་སྡུག་བསྔལ་ཆེར་ཆེར་ཆེར་ཆེར་ཕྱིན་ནས་བཙགས་ནས་འགུལ་སྐྱོད་གཏོང་ཡ་མེད་གྲོལ་ས་ནི་གང་ཡོད་ཡོད་མ་རེད་ལས་ཀྱི་འབྲས་བུ་རེད། དེ་ནས་བསམ་བློ་ཞིག་བཏང་ཡར་དང་ངའི་ཨ་མའི་མགོ་ལ་མགོ་གཡོག་གཏོང་ནས་ང་སྡུག་བསྔལ་དེ་ག་ཚོད་ལ་མྱོང་གི་འདུག་ད་དེ་དང་འདྲ་བར་མི་མང་པོ་ཡོད་ཀྱི་རེད་ཆག་གོ། ད་གང་ག་ནི་རེ་གཅིག་ལ་སླེབས་ཀྱི་ཡོད་ཀྱི་རེད་བསམ། ད་འོ་ན་སེམས་ཅན་ཨ་མའི་མགོ་ལ་མགོ་གཡོག་གཏོང་མཁན་ཚང་མ་བློ་བས་པའི་སྡུག་བསྔལ་དེ་ང་རང་རང་གིས་མྱོང། ངའི་མགོ་ལ་བའི་གོས་གཅོད་པར་ཤོག་ག་ཚོད་ལྐོག་གཅོད་ནི་ལྐོག་ག་ཚོད་གཙབ་ན་ནི་གཙབ་པར་ཤོག། སེམས་ཅན་གྱི་སྡུག་བསྔལ་ང་རང་ལེན་གི་ཡིན་བྱས་ནས་བསམ་བློ་ཞིག་གཏོང་ནས་སྨོན་ལམ་རྒྱག་གི་རེད། ཨ་དེ་སྨོན་ལམ་རྒྱག་པ་ལྟ་བ་འཁོར་ལོ་དེ་ནམ་མཁའ་ལ་ཡར་འཕགས་སོང་ཡང་ཨེ་འཁོར་རོགས་མ་བྱེད། ཨ་ནི་ཁོའི་མགོ་ལ་སྡུག་བསྔལ་མ་མིན་ཐ་རི་རེད། That time that he made a prayer. གནས་གསུམ་པ་བྱང་ཆུབ་སེམས་དཔའི་སྤྱོད་པ་ལ་བསླབ། བྱང་ཆུབ་ཀྱི་སེམས་སྒོམ། ཚོགས་གཉིས་ཉམས་སུ་བླངས། ཨ་ནི་བས། དབུ་དང་རྐང་ལག་དང་གང་ག་སྦྱིན་པ་གཏོང་ན་ན་ཚ་མེད་པ། སྟོང་ཉིད་རྟོགས། སྟོང་ཉིད་དངོས་སུ་རྟོགས་རྟོགས་ཚར་ཡིན་ཙང། བྱང་ཆུབ་སེམས་དཔའ་གཟུགས་ཀྱི་སྦྱིན་པ་གཏོང་བ་ལ་ན་ཚ་ཡོད་མ་རེད། ཁོང་དུས་དུས་ན་ཚ་ཡོད་རེད། སྟོང་ཉིད་མ་རྟོགས་གོང་གི་རེད་གོ་ཡང་ལས་ཀྱི་རྣམ་སྨིན་རེད།

བདག་གི་སྐུ་ཤ་བཅད་མཁན་དེ། དེ་ནས། བླ་མ་གསེར་གླིང་པ་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་རེ་དེ་ནས་བཟུང་བ་ཅིག་གི་རིང་བར་གྱི་དགེ་བཤེས་འཆད་ཁ་བའི་བར་དུ། ངག་ལ་བདག་གཞན་མཉམ་བརྗེའི་མན་ངག་འདི་པས། ལྐོག་ཆོས་རེད་པ་འཆད་ཁ་བ་ནས་བཟུང་བ་ཚོགས་པ་མང་པོ་བཤད་ཡ་ཚོགས་ཆོས་ཅེས་ད་ལྟ་བར་ལ་མ་ཉམས་པར་བཞུགས་ཡོད་པ་འདི་རེད། ཨ་དེ་ཉམས་ལེན་བྱེད་མཁན་ཡོད་ནས་གཞན་དང་མི་འདྲ་བ་ཡག་པོ་རེད། བྱང་སེམས་ཉམས་ལེན་གནང། མཐོང་ན། ད་ནི་ང་རང་ཚོ་ད་ལྟ་མཐུན་རྐྱེན་འཛོམས། ཟ་རྒྱུ་ཡོད་གོན་རྒྱུ་ཡོད་སྡོད་ས་ཡོད། གནས་སྣོན་དབུལ་སྦས་བཅས་ཆོས་བྱས་མི་ཆོག་ཟེར་མཁན་གྱི་ཁྲིམས་མེད། དེ་འདྲ་ཡིན་ཙང་ལས་ཀ་བྱས། གླ་བཙལ། ཕྲུ་གུ་འབྲི་སོང་ནས་ཉེས་མེད་ཀོང་ལ་མ་བཅོལ་ན་ཚེ་ནག་ཀོང་ལ་བསྐུར་ཆོག་གི་རེད། ཁྲིམས་མེད་སྐད་གྲགས་ཆེན་པོ་དེ་ཁྱོད་བྱས་དེ་པོ་བདེ་སློང་ཡོད་མ་ད། གཅིག་གིས་གཡོག་པོ་རྒྱུགས་ཉེས་མེད་གཏམ་ཉེས་མེད་ཀོང་ལ་གཡོག་རྒྱུགས་ཏིལ་བརྡུངས་ནས

གཙོ་བོ་གཙོ་བོ་པའི་སྒོམ་བྱ་བྱང་ཆུབ་ཀྱི་སེམས་རིན་པོ་ཆེ་ལ་བས། སྨོན་ལམ་ཚུན་ཆད་ནི་ཅི་ཨ་ཐི་མི་ཏི་བྱས་ནས་ཡང་སོ་ལོང་ཅི་གཙོ་བོ་རིན་པོ་ཆེ་བྱང་ཆུབ་ཀྱི་སེམས་ལ་བྱས་གོ། ང་རང་ཚོའི་འདོད་པ་ལ་ནི་སྐྱོན་ཀུན་ཟད་ཡོན་ཏན་ཀུན་ལྡན་སངས་རྒྱས་ཀྱི་གོ་འཕང་ཞིག་ཐོབ་དགོས་བསམ་གྱི་ཡོད། སངས་རྒྱས་ཀྱི་གོ་འཕང་ཐོབ་པ་ལ། ཨ་ནི། པས། མཚོན་ལ་མ་སོང་ན་མཚོན་རྩྭ་ས་བོན་གྱི་ཆ་དེ་ང་ཚོར་ཡོད་རེད།

སེམས་དེ། སེམས་ཁོའི་སྟེང་གི་ས་བོན་དེ་གཅིག་ཡིན་ན་སེམས་གསལ་རིག་གི་ཆ་དེ། སེམས་གསལ་རིག་གི་ཆ་དེ་ལ་སངས་རྒྱས་ཐོབ་ཡག་གི་ས་བོན་ས་བོན་རང་བཞིན་གནས་རིགས་གཅིག་ཡིན་ན་སེམས་བདེན་པར་གྲུབ་པས་སྟོང་པ་དེ་སེམས་ཀྱི་ཆོས་ཉིད། སེམས་ཀྱི་ཆོས་ཉིད་མཐོང་བ་མཐོང་བ་ཟེར་ཡག་དེ་སེམས་སྟོང་པ་ཉིད་ཡིན་པ་དེ་རྟོགས་དགོས་དགོས་ཡོད་རེད། ད་སེམས་ངོ་སྤྲོད་པ་རེད་སེམས་ངོ་སྤྲོད་པ་རེད་ཟེར་སེམས་ཆོས་ཉན་ག་ར་སྤྲོད་ཡིན་པའི་ཁུལ་རེད་དེ། སེམས་ག་པར་འདུག་ལྟ་བཅུག་ནས། ཨ་ནི་སེམས་དེ་ག་འདྲ་ཅིག་འདུག་ཁོ་ལ་བཟོ་ལྟ་ག་རེ་འདུག་མདོག་ཁ་ག་རེ་འདུག་ཆེ་ཆུང་ག་འདྲ་འདུག་ལས་ཀ་ག་འདྲ་འདུག་འོ་དེ་བརྟག་དཔྱད་བྱས་བཅུག་ནས། ནང་ཁོ་ན་ལ་བཀག་ནས་བཞག་པ་དེ། ཨ་ནི་སེམས་གི་པའི་རང་བཞིན་རིལ་པོ་རྩ་ནས་མ་མཐོང་ཁོ་ལ་ཁ་དོག་མེད་མཁན་དབྱིབས་མེད་མཁན། པའི། གཟུགས་དང་ཆེ་ཆུང་སོགས་གང་ཡང་མ་གྲུབ་པ་པའི། མཛུག་གུ་བཙུགས་ས་རྩ་བ་ནས་མེད་པ་དེ།

སྟོང་པ་ཉིད་བཙལ་ལུགས་དེ་ལ་སྒོམ་གྱི་ཐོག་ནས་ལྟ་བ་བཙལ་ལུགས་གཅིག་ལྟ་བའི་ཐོག་ནས་སྒོམ་འཚོལ་ལུགས་གཅིག་གཉིས་ཡོད་རེད། དེ་ལ་ཕྱག་ཆེན་གྱི་ལུགས་སྲོལ་བྱས་ན། ཨ་ནི། སྒོམ་ཐོག་ནས་ལྟ་བ་བཙལ་ལུགས་གསུངས་ཡོད་རེད། དོན་དག་སྟོང་པ་ཉིད་རེད། སྟོང་པ་ཉིད་རྟོགས་པ་རང་དང། བྱང་ཆུབ་སེམས་དཔའ་གིས་རྟོགས་པ་རེད་ཉན་ཐོས་རང་རྒྱལ་གང་ག་ལོས་སྟོང་པ་ཉིད་མ་རྟོགས་འཁོར་བ་ལས་གྲོལ་ས་ཡོད་མ་རེད།

འོ་ན་སངས་རྒྱས་ཀྱི་གོ་འཕང་འདི་ནི་ཐེག་པ་ཆེན་པོའི་འབྲས་བུ་དེ་རེད་ད། ཉན་ཐོས་རང་རྒྱལ་སངས་རྒྱས་གསུམ། བྱས་ཐེག་པ་གསུམ་ཐེག་པ་ཆེ་ཆུང་གསུམ། ཐེག་པ་ཆེན་པོ་ལ་མ་ཞུགས་པར། ཨ་ནི། ཉན་རང་གི་འབྲས་བུ་མ་གཏོགས་ཐོབ་ཀྱི་མ་རེད། སྟོང་པ་ཉིད་རྟོགས་ཡོད་ནའི་རེད་སྒོམ་བརྒྱབ་ནའི་རེད་ག་ཚོད་སྒོམ་བཞག་ནའི་རེད། ཐེག་པ་ཆེན་པོ་ལ་སྔ་ཕྱི་ལ་ཡང་སླེབས་ཀྱི་མ་རེད་སངས་རྒྱས་ཀྱི་གོ་འཕང་ཕ་ཚད་སུ་ཚད་རེད། དེ་འདྲ་ཡིན་ཙང་ཨ་ནི་ཐེག་པ་ཆེན་པོ་ལ་ཡང་ཞུགས་ཡག་གི་ཐབས་ཤེས་བྱེད་དགོས་པ་དང།

སེམས་ཅན་གྱི་དོན་ནི་མང་པོ་བྱེད་ཐུབ་ཀྱི་ཡོད་མ་རེད། འཇིག་རྟེན་དོན་སྒྲུབ་ཚུལ་ལ་མཐུ་མེད་པའི་ཐེག་པ་གཉིས་པོ་གཏན་དུ་སྤང་བྱས་ཤིང་གསུངས་ཡོད་ཙང། གཞན་དོན་སྒྲུབ་པའི་མཐུ་མེད་མཁན་གྱི་ཐེག་པ་དམན་པ་ཡིན་ཙང་དེ་ལ་མ་ཞུགས་གསུངས་ཀྱི་ཡོད་ང་རང་ཚོ་དེ་སྤོངས་ཤོག་གསུངས་ཀྱི་ཡོད་གསུངས་ཡ་ག་རེ་ཟེར་ན་ཉན་ཐོས་དགྲ་བཅོམ་པ་ཞིག་ཐོབ་པ་ཡིན་ན་ཚེ་རབས་གསུམ་གྱི་རིང་ལ་དཀའ་ལས་བརྒྱབ། ཉན་ཐོས་དགྲ་བཅོམ་པ་ཞིག་ཐོབ་སོང་ན་དགྲ་བཅོམ་པ་རེད། དགྲ་བཅོམ་པ་ཁོ་རང་དཀའ་སྦྱང་ནད་རིགས་ཡོད་རེད་ཐོབ་ཚར་ནས་འཁོར་བ་ལས་གྲོལ་ཚར་རེད། སེམས། སྐྱེ་བ་ཕྱི་མ་འཁོར་བ་ནང་ཡོང་དགོས་པ་མ་རེད་དེ་ཁོ་རང་དགྲ་བཅོམ་པ་ཕལ་ཆེ་བ་ལ་བས་དཀའ་སྦྱང་ནད་རིགས་མང་པོ་ཡོང་གི་ཡོད་རེད། ཁོ་ལ་དཀའ་སྦྱང་ནད་རིགས་ཞེ་དྲག་ཡོང་གི་ཡོད་ན་ནི་འཁོར་བ་ལས་གྲོལ་ནས་ག་རེ་རེད་ཟེར་དྲན་གི་རེད་དེ། འཁོར་བ་ལས་གྲོལ་ཡག་དེ་འཁོར་བའི་རྩ་བ་ཉོན་མོངས་པ་སྤངས་ཚར་རེད། སྟོང་ཉིད་རྟོགས་དེ་སྒོམ། ཨ་ནི། ཐབས་བྱང་ཆུབ་ཀྱི་སེམས་མེད་པ་བྱས། རང་དོན་གྱི་དོན་དག་མ་གཏོགས་མ་ཤེས་པ་བྱས། རང་གི་དགོས་པའི་ཐར་པ་ཐོབ་རྒྱུ་གཙོ་བོ་བྱས་དེ་སྒོམ་ནས་ཉོན་མོངས་པ་རྩ་བ་ནས་བཅད་ཡིན་པས་ས་བོན་དང་བཅས་པ་སྤངས་ཚར་རེད་ཉོན་མོངས་པ་སྤངས་ཚར་ནས་འཁོར་བ་ནང་ཡོང་གི་མ་རེད། འཁོར་བ་ནང་སྐྱེ་ཡག་དེ་རྩ་བ་ཉོན་མོངས་པས་ཀུན་ནས་བསླངས་ནས་ང་ང་སྙམ་པའི་ངར་འཛིན་གྱིས་ཀུན་ནས་བསླངས་ངར་འཛིན་ཐོག་མ་མ་རིག་པ་དེ་གིས་ཀུན་ནས་བསླངས་གཉིས་པ་འདུ་བྱེད་ཀྱི་ལས་བསགས་ལས་དགེ་བ་དང་མི་དགེ་བ་གང་ཡིན་པ་བསགས། ལས་དེ་གི་འབྲས་བུ་སྐྱེ་བ་ཕྱི་མ་སྨིན་གི་སྨིན་ཡག་གི་དེ་ཕར་མཚམས་སྦྱོར་ཡག་དེ་ལ་སྲེད་ལེན་སྲིད་པ་གསུམ་ཟེར་ཡང་ཡི་ཉོན་མོངས་མངོན་དུ་གྱུར་ནས་སྐྱེ་བ་ལེན་དགོས། དགྲ་བཅོམ་པ་ཚོ་ཉོན་མོངས་སྤངས་ཚར་ཙང་འཁོར་བའི་རྩ་བ་བཅད་ཚར་རེད་ད་འཁོར་བ་ནང་སྐྱེ་བ་ཡོད་མ་རེད། ཨ་ནི། སྐྱེ་བ་ཕྱི་མ་སྐྱེ་ཡག་ལས་སྔོན་མ་བསགས་བཞག་པའི་ལས་ཀྱི་སྒྲིབ་པ་མ་སྦྱངས་པ་ཡོད་ཀྱི་རེད་བ། ཡོད་བ་རེད་དེ། སྐྱེ་བ་ཕྱི་མ་མཚམས་སྦྱོར་མཁན་གྱི་སྲེད་ལེན་སྲིད་པ་གསུམ་ཟེར་ངེས་ཀྱི་ཡང་འདོད་ཆགས་ཉོན་མོངས་ཀྱི་ངོ་བོ་ཡིན་ཙང་དེ་མེད་པ་ཡིན་ཙང་སྐྱེ་བ་ཕྱི་མ་འཁོར་བ་ནི་ཡོང་ས་ཡོད་མ་རེད། དེ་མེད་པ་ཡིན་ཙང་ཨ་ནི་ཤ་ཀ་ལ་ཀ་ལི་པའི་ད་ང། པའི་སྤང་རྒྱུ་གང་ག་སྤངས། ཐོབ་བྱ་ནི་ཐོབ་ཚར་ཨ་ནི་པའི་ད་སྐྱིད་པོ་བྱས་པའི་ཞི་བ་མྱ་ངན་ལས་འདས་པའི་དབྱིངས་སུ་མཉམ་པར་བཞག་བསམ་པ་སེམས་སྟོང་པ་ཉིད་ལ་མཉམ་པར་བཞག་ནས

ཡིད་ཀྱི་ཡག་པོ་ཡོད་རེད། ཡོད་པའི་ནང་དུ་གཞན་དོན་ཆེན་པོ་རྒྱ་ཆེན་པོ་མཛད་གི་རེད། ང་རང་ཚོ་ལ་ལྟོས་ན་བླ་མ་དགེ་བའི་བཤེས་གཉེན་ཚོ་དང་འདྲ་གི་མ་རེད་དགྲ་བཅོམ་པ་ཚོས་པའི་གཞན་དོན་མཛད་བཞག་པ་ལ་འཕགས་པ་ཉེར་སྦས་ཟེར་མཁན་དགྲ་བཅོམ་པ་གཅིག་ཁོ་རང་ཁོང་གིས་ཆོས་གསུངས་ནས་ཁོ་རང་གི་གདུལ་བྱ་རེ་རེ་ཐར་པ་ཐོབ་ནས་འཁོར་བ་ལས་གྲོལ་འགྲོ་དུས་གྲངས་ཀ་རྒྱག་ས་འདྲ་པོ་དེ་ཚེམས་འཁྲུད་ཡག་གི་ཤིང་གཏུབས་བྱས་པ་དང་ཤིང་དེ་ལ་སོར་བཞི་བཞི་གཏུབས་ནས་ས་དོང་ཅིག་ནང་བླུགས་བཞག་གི་ཡོད་རེད། མཇུག་མ་ཁོང་སྐུ་ཚེ་དེ་ལ་ཆོས་གསུངས་ནས་སློབ་མ་དགྲ་བཅོམ་པ་ཐོབ་གནང་བའི་གྲངས་ཀ་ས་དོང་ནང་པའི་ས་དོང་ཁྲུ་བཅུ་གཉིས་ཡོད་པ་ཅིག་ནང་ལ་ཡ་སོ་ཤིང་གི་ཡ་བཅུག་བཅུག་ཡ་ཁེངས་ནས་དེ་འདྲས་བྱུང་ཡོད་ཁོ་རང་སྐུ་ཚེ་དེ་ད་ག་ཚོད་པའི་གཞན་དོན་མཛད་ཡོད་རེད། ད་ཁོང་སྐུ་ཚེ་གཅིག་གི་མཛད་པ་དེ་ཧ་ལས་དགོས་ཡག་དེ་འདྲས་ཡོད་རེད་ཡིན་ནའི་སངས་རྒྱས་ཀྱི་མཛད་པ་ལ་ལྟ་གི་ཡིན་ན་ག་གེ་མ་རེད། བདག་ཅག་གི་སྟོན་པ་ཤཱཀྱ་ཐུབ་པ་སངས་རྒྱས་ཐོག་འབྲུག་ས་ཚོགས་ཀྱི་ཐུབ་པ་རྣམ་པར་སྣང་མཛད་གངས་ཆེན་མཚོ་ད་ལྟ་བཞུགས་ཡོད་རེད་ལོངས་སྤྱོད་རྫོགས་པའི་སྐུ་ང་ཚོས་མཇལ་ཐུབ་ཀྱི་ཡོད་མ་རེད་སངས་རྒྱས་ཞིང་ན་བཞུགས་ཡོད་ཁོང་གི་སྤྲུལ་པས་སེམས་ཅན་ཐམས་ཅད་ཀྱི་དོན་མཛད་པ་ད་བློ་ལ་ཆུད་ཡག་ཡོད་མ་རེད་ཨ་ནི་ཕར་བཞག་ཁོང་གི་སྤྲུལ་པ་འཛམ་བུ་གླིང་ན་བྱོན་ཡོང་མཁན་གྱི་ཤཱཀྱ་ཐུབ་པ་དགུང་ལོ་བརྒྱད་ཅུ་ཅིག་བཞུགས་མཁན་ཁོང་གི་མཛད་པ་ལ་ཆ་བཞག་ནས་དགྲ་བཅོམ་པ་ཚོ་གིས་ད་དེ་བ་ས་ཕྱོགས་ལ་སླེབས་འགྲོ་ཡོད་མ་རེད། སངས་རྒྱས་ཤཱཀྱ་ཐུབ་པ་གིས་ཆོས་གསུངས་ནའི་འདྲ་མ་གསུངས་པ་ཡིན་ནའི་འདྲ། ཕར་བསོད་སྙོམས་ལ་ཕེབས་ནའི་འདྲ། བཞུགས་བསྡད་ནའི་འདྲ། གཟིམ་བཞུགས་ནའི་འདྲ། ག་རེ་བྱས་བསྡད་པས། ཆུ་ཚོད་ཕྱེད་འདའ། སེ་གོལ་གཅིག་གི་འདྲ་རེད། སེ་གོལ་གཅིག་གི་པའི་གཏོག་ཡག་ཡུན་རིང་ཐུང་དེ་འདྲ་ཅིག་ལ་སེམས་ཅན་ཁྲི་ཕྲག་མང་པོ་བྱེ་བ་ཕྲག་མང་པོ་བས་འགའ་ཤས་ཐར་པ་ལ་བཀོད་འགའ་ཤས་བདེན་པ་ལ་བཀོད་འགའ་ཤས་སྐྱབས་འགྲོ་ལ་བཀོད་སེམས་ཅན་དཔག་ཏུ་མེད་པའི་དོན་མ་མཛད་པའི་སྐབས་ཡོད་མ་རེད། ད་ལྟ་ཉན་ཐོས་དགྲ་བཅོམ་པ་སྐུ་ཚེ་རིལ་པོ་གི་པས་སེམས་ཅན་གྱི་དོན་མཛད་ལུགས་དེ། སངས་རྒྱས་ཀྱི་སེ་གོལ་གཅིག་གི་ཡུན་རིང་ཐུང་གི་དོན་ལས། པའི་ནམ་མཁའ་དང། ས་གཞི་ཙམ་གྱི་ཁྱད་ཡོད། དེ་འདྲ་ཡིན་དུས། དགྲ་བཅོམ་པ། དེ་བ་ད་ཡག་པོ་རེད་པ་དེ། ཉང་གི་གླིང་རྟའི་སྲོང་ནི་ཞི་བའི་དབྱིངས་ལས། སླར་བཞེངས་མ་ཐུབ་པ་བྱས། དེ་འདྲ་ཅིག་ཡིན་ཙང། ང་རང་ཚོ་ཐེག་པ་ཆེན་པོའི་ལམ་ལ་ཐོག་མ་ནས་ཞུགས་དགོས་ཀྱི་ཡོད་རེད། ཤུགས་ཡག་པོ་ཅིག་རྒྱག་དགོས་བྱུང་ན། ཁ་ཅིག་ནི་སྒེར་དུ་ལོག་ཡ་མཛེས། དེ་ནས་ཡར་ལངས་མ་ཐུབ་པ་བྱས་བློས་ཡང་ཚུགས་ཡོང་ཡག་ཅིག་ཕ་གིར། དེ་ནི་བྱེད་རྒྱུ་ཡོད་མེད་འགལ་ས་གཅིག་ཡིན་པ་ཕར་ཐོན་ཐོག་གཅིག་འགོག་གི་ཡོད་རེད་རབ་རྒན་གཅིག་ལ་རྫི་སྤྱང་གཉིས་མེད་གསུངས་ཡོད་རེད་འདུག་རི་སྐྱེས་རྒྱལ་བ་དེ་འགོ་བཙུགས་ནས་མཐའ་འཁྱོལ་ཐུབ་པ་འདུག་ཅིག་མ་བྱེད་དགོས་རེད་མ་གཏོགས་ཨ་ལས་ཀ་ལས་ལུང་པ་གང་ཅག་དགྲ་བཅོམ་ཐོབ་ཞི་བའི་དབྱིངས་ལ་བསྐལ་པ་མང་པོ་དེ་ཚོའི་ཡར་ལངས་ཡོང་དུས་སངས་རྒྱས་ཀྱི་ཡོན་ཏན་བྱང་སེམས་ཀྱི་ཡོན་ཏན་མེད་ཙང་གཞི་ནས་ཐེག་པ་ཆེན་པོ་ལ་སློབ་དགོས་རེད་ཁོ་པ་ཚོ་ཐེག་པ་ཆེན་པོ་ལ་སློབ་ཁག་པོ་ཡོད་རེད་ང་རང་ཚོ་དང་འདྲ་གི་མ་རེད་ཉོན་མོངས་པ་འདི་རྩ་བ་ནས་སྤངས་ཚར་རེད་སྡུག་བསྔལ་ནི་དེ་ཙམ་ཡོད་མ་རེད། ལ་ཅུང་མྱ་ངན་འདས་ཙང་སྡུག་བསྔལ་ཡོད་མ་རེད་ཁྱེད་རང་ངེས་འབྱུང་གི་བསམ་པ་ཡང་སྐྱེ་ཁག་པོ་སྔོན་མ་སྐྱེས་ཚར་རེད་དེ་ནས་ཡང་སེམས་ཅན་གྱི་དོན་ལ་འབད་བསྐུལ་ཁག་པོ་དེ་འདྲ་ཡིན་དུས་ཞེ་དྲག་ཁག་པོ་ཡོད་དགྲ་བཅོམ་པ་དེ་ལ་ང་རང་ཚོ་འདྲ་བའི་སོ་སྐྱེ་བོ་ཕྱི་ནས་ཕྱིན་བ་ཀུན་ནས་གྲ་མ་འགྲིག་ཆེན་པོ་ཡོད་ངེས་ངེས་འབྱུང་གི་བསམ་པ་གོ་ཆོད་ཡག་པོ་སྒོམ་རྒྱབ་རོགས་བྱས་ན་སངས་རྒྱས་ཀྱི་གོ་འཕང་དེ་མགྱོགས་པོ་ཐོབ་གི་ཡོད་རེད། དེ་འདྲ་ཡིན་ཙང་ད་ཨ་ལི་ངང་གིས་བགད་ནས་ཐེག་པ་ཆེན་པོ་ལ་འགྲོ་བ་ལ། སྒོམ་རྒྱུ་བྱང་ཆུབ་སེམས་སྒོམ་དགོས་རེད་བྱང་ཆུབ་སེམས་མེད་ན་གསང་སྔགས་བྱས་ནས་ཕན་གི་མ་རེད། འོ་ད། རྫོགས་རིམ་དང་བསྐྱེད་རིམ་བསྒོམས་ནས་ཕན་གི་མ་རེད། ཨ། ག་རེ་བྱས་བཞག་ནས་ལས་ཀ་གང་བྱས་པ་རྒྱལ་སྲས་ཀྱི་སྤྱོད་པ་ལ་འགྲོ་གི་ཡོད་མ་རེད་བྱང་ཆུབ་སེམས་མེད་ན་སྦྱིན་པ་དང་ཚུལ་ཁྲིམས་སྲུང་གི་བྱས་ནས་ད་འཁོར་བའི་རྒྱུ་རེད་མ་གཏོགས་པ་གཅིག་གི། སངས་རྒྱས་ཀྱི་སྐུ་གཉིས་ཚོགས་ཡག་གི་རྒྱུ་ལ་འགྲོ་གི་ཡོད་མ་རེད། བསོད་ནམས་ཀྱི་ཚོགས་དང་ཡེ་ཤེས་ཀྱི་ཚོགས་ལ་ཡང་འགྲོ་གི་ཡོད་མ་རེད།

ཡིན་ནོ་ཀོ་ཏི་པ་ས་ལ་དེ་ཡང་ཚོགས་གཉིས་ཀྱི་གྲལ་ལ་སླེབས་མ་ཐུབ་ཚེ། མར་འཁོར་བའི་རྒྱུ་རང་དགའ་བ་དྲང་ལས་མ་འདས་ཞིག་པ་ས་ལ་དེ་ཁེ་བཟང་ཏོག་ཙམ་ཡོད་རེད། བཙན་ན་སེ་པ་ཡིས་སྤོས་ཀྱི་དྲི་མ་དང་ལི་སི་དྲི་མ་མེད་འདི་ཡང་སོང་ཀྱི་བ་ནས་སོང་འདུག་ཨོ་དཔེར་ན་ཚེ་འདི་ལ་ཞེན་པ་ལོག་སོང་ན་ལས་ཀ་བྱས་པ་དེ་བྱས་པ་ཕྱི་མའི་རྒྱུ་རེད། ཚེ་འདི་བསམ་བློའི་ཐོག་ནས་བྱས་པ་དེ་ཚེ་འདི་གི་རྒྱུ་ཕྱི་མ་ཁེ་ཡ་ཡོད་མ་རེད། ད་ཕྱི་མ་ངན་སོང་ལས་ཞེད་ནས་ལས་ཀ་བྱས་པ་དེ་བདེ་འགྲོ་གི་རྒྱུ་རེད། འཁོར་བ་ལ་ངེས་འབྱུང་སྐྱེས་ནས་ལས་ཀ།

ས་ཡ་དེ་ཀུན་སློང་གིས་བ་ཀུན་སློང་དེ་ཡ་བ་གོ་བ་ཀུན་སློང་ཚེ་འདི་བསམ་བློ་བཏང་མ་ན་མ་ཚ་ཚོང་ལ་ཁེ་བཟང་ཡོང་ཡ་ཁ་གང་ཀ་མ་ཡོང་ཡ་བ་དེ་ནས་དབང་ཐང་ཆེན་པོ་ཡོང་ཡ་བསམ་བློ་བཏང་ནས་འདོན་པ་འདོན་མཚམས་བསྙེན་རོགས་བྱས་བསྡད་ནས་ཚེ་འདི་གི་རྒྱུ་རེད་དེ་དོན་དོན་དག་དེ་བྱུང་ན་བྱུང་བ་རེད་མ་བྱུང་ཕྱི་མ་ཡོད་མ་རེད་མ་བྱས་པ་དང་གཅིག་པ་རེད། དེ་འདྲ་སོང་ཙང་འཆི་བ་མི་རྟག་པ་བསྒོམས་ནས་ཚེ་འདི་ལ་ཞེན་པ་ལོག་ཡག་གི་བསམ་བློ་གཏོང་དགོས་ཡ་དེ་རིང་བ་བཤད་དགོས་བ་མ་རེད་ངས་ནི་མང་པོ་བཤད་ཚར་རེད་དེ་འདུག་ཟེར་བ་ལ། ད་ཚེ་འདི་སྙིང་པོ་མི་འདུག་ག་རེ་བྱས་ནས་དེ་འདྲའི་རང་སྐྱེ་བ་ཕྱི་མ་གལ་ཆེ་འདུག་ཕྱི་མ་ངན་སོང་དུ་མ་ལྷུང་ཞིག་བྱུང་ན་བསམ་བསྐྱར་དུ་སྐྱེ་བཅས་ནོད་པ་ད་ལྟ་ག་རེ་བྱེད་ཀྱི་ཡིན་ན་སྐྱེ་བ་ཕྱི་མ་ངན་སོང་དུ་མི་འགྲོ་ངེས་ཅིག་ཡོང་གི་རེད། ད་སྐྱེ་བ་ཕྱི་མ་ལྷ་ལུས་མི་ལུས་ཐོབ་ནས་འཁོར་བ་ནང་ལ་གལ་དོན་དག་མི་འདུག་འཁོར་བ་འདི་སྡུག་བསྔལ་གྱི་རང་བཞིན་རེད་ཟེར་ཁ་སང་ཁ་ཉིན་བཤད་ཡོད་སྔོན་མ་ནས་བཤད་ཡོད་རང་བྱུང་འཁོར་བ་སྡུག་བསྔལ་གྱི་རང་བཞིན་རེད་འཁོར་བ་འདི་ལ་སྙིང་པོ་མི་འདུག་འཁོར་བའི་སྡུག་བསྔལ་འདི་བརྒྱད་ལ་ཞེན་པ་ལོག་ནས

དུ་རྐང་གཅིག་ཡོན་ཆབ་ཏིང་གང་ཕུལ་ནས་ཚོགས་གཉིས་ཀྱི་གྲས་ལོན་པའི་ཚོགས་གཉིས་རྒྱ་ཆེན་པོ་གསོག་གི་ཡོད། གསུམ། ངེད་ལ་ཡང་ཅང་ཤུན་སེམས་རྒྱུད་ན་མི་ལྔ་བདུན་བཞུགས་པ་ནི་ཁྲི་དགོན་ལུགས་དེ་ནི་ཡ་ཐག་ཆོད་རྩ་ཚང་མ་ལོངས་ཤན་ཡག་དེ་རེད། ངེད་མ་ནས་བཤད་ཚར་དགོངས་ཡོད་ཤག་རེད་དེ་ཡིན་ནས་གཅིག་བྱེད་འདོད་ནི་ད་ལུང་པ་ཐ་ཁོག་ནི་དེ་གཅིག་ནང་ལ་ཡ། ཆོས་མི་ཤེས་ངེད་གཅིག་གིས་ཆོས་ལ་ལྟོས་ཉན་བྱེད་དགོས་རྒྱ་ག་བྱེད། དཀའ་ལས་རྒྱག་དེ་ལ་ལྟ་ན་ཡག་པོ་རེད་བསམ་པ་རུ་ཅིག་འདུག།